NAIDOC ཞེས་པའི་གཟའ་འཁོར་སྲུང་བརྩི་གནང་གི་ཡོད། དེ་ཡང་གཟའ་འཁོར་དེ་ནི National Aboriginal and Islanders Day Observance Committee སྟེ་མདོར་ན NAIDOC ཚོགས་ཆུང་གིས་གོ་སྒྲིག་གནང་གི་ཡོད་པ་དང། དེ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ཐམ་པའི་ནང་འགོ་བཙུགས་པ་རེད་འདུག། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོའི་ཨོ་སི་ཀྲི་ལི་ཡའི་ཉིན་མོར་ངོ་རྒོལ་བ་མང་པོས་སིད་ནིར་གོམ་བགྲོད་ཀྱི་ལས་འགུལ་ནང་མཉམ་ཞུགས་གནང་ཡོད། ངོ་རྒོལ་གྱི་ལས་འགུལ་དེ་ལམ་ལྷོངས་ཡོང་བར་བརྟེན་ལོ་ལྟར་ཨོ་སི་ཀྲི་ལི་ཡའི་ཉིན་མོའི་སྔོན་ལ་གདོད་མའི་མི་རིགས་ཚོའི་མྱ་ངན་གྱི་ཉིན་མོ་ཞེས་ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་ཀྱི་ཉིན་མོ་དྲན་གསོ་གནང་གི་ཡོད་འདུག། དེ་རྗེས་རིམ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོའི་ནང་ལོ་རེའི་དྲན་གསོའི་ཉིན་མོ་དེ་ཟླ་བ་བདུན་པའི་རེས་གཟའ་ཉི་མ་དང་པོ་ནས་གཉིས་པ་སྟེ་གཟའ་འཁོར་གཅིག་གི་རིང་སྲུང་བརྩི་གནང་འགོ་བཙུགས་ཡོད་འདུག་དེ་ཡང NAIDOC ཚོགས་ཆུང་གི་ཚོགས་གཙོ John Paul Janke ལགས་ཀྱིས་འདི་ལོའི་བརྗོད་གཞི་གཙོ་བོ་ནི་གདོད་མའི་མི་རིགས་ཀྱི་སྐོར་དངོས་ཡོད་ཀྱི་ལོ་རྒྱུས་དང་གནས་ཚུལ་ཤོད་རྒྱུར་དམིགས་པ་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་བར། ང་ཚོའི་ཚོགས་ཆུང་གི་འགོ་ཁྲིད་ནས་ལོ་མང་སྔོན་ནས་གདོད་མའི་མི་རིགས་དང་འབྲེལ་བའི་གནད་དོན་ཐོག་ཁོ་ཚོ་རང་ལ་འགན་དབང་སྤྲོད་རྒྱུར་འབྲེལ་ཡོད་གཞུང་དང་གྲོས་མཐུན་བཞག་དགོས་པར་རེ་སྐུལ་བཏོན་ཡོད། དེར་བརྟེན། འདི་ལོར་དམིགས་སུ་བཀར་ནས་དྲང་བདེན་དང་དངོས་ཡོད་ཀྱི་ལོ་རྒྱུས་ཤོད་པར་ཤུགས་རྒྱག་རྒྱུ་ཡིན། དེ་བཞིན་ཁོང་གིས་ཐོག་མར་ངོ་རྒོལ་གྱི་ལས་འགུལ་དེ་འགོ་བཙུགས་ནས་བཟུང་ད་ཆ་ལོ་ལྟར་དམིགས་བསལ་སྲུང་བརྩི་བྱེད་པའི་གཟའ་འཁོར་ཞིག་ལ་གྱུར་ཡོད་ཅེས་ཡང་ཁོང་གིས་གསུངས་དོན། ད་ཆ་གདོད་མའི་མི་རིགས་ཀྱིས་མུ་མཐུད་ཁོ་ཚོའི་མི་རིགས་ཤུལ་འཛིན་ཐུབ་པར་དགའ་བསུ་དང་ལྷག་པར་དུ་གདོད་མའི་མི་རིགས་ཀྱི་ལོ་རྒྱུས་དང་རིག་གཞུང་ཕྱུག་པོའི་སྐོར་མི་རིགས་གཞན་ལ་ཤོད་པའི་དུས་ཚོད་ཁྱད་པར་ཅན་ཞིག་ཆགས་ཡོད། གདོད་མའི་མི་རིགས་རྣམས་ལ་མཚོན་ན་ལོ་རེ་བཞིན NAIDOC གཟའ་འཁོར་སྲུང་བརྩི་གྲ་རྒྱས་རུ་དང་རྒྱ་ཆེ་རུ་འགྲོ་བཞིན་ཡོད། དེ་བཞིན་གདོད་མ་མ་ཡིན་པའི་མི་རིགས་ནང་ལ་ཡང་གཟའ་འཁོར་དེ་སྲུང་བརྩི་གནང་མཁན་དང་དོ་སྣང་ཇེ་མང་དུ་འགྲོ་བཞིན་ཡོད། དེ་ཡང་གཟའ་འཁོར་དེ་བརྒྱུད་གདོད་མ་མ་ཡིན་པའི་མི་རིགས་ཚོས་གདོད་མའི་མི་རིགས་དང་ཐད་ཀར་འབྲེལ་ལམ་བཟང་པོ་འཛུགས་རྒྱུའི་གོ་སྐབས་ཤིག་ཡིན་པར་གཟིགས་ཀྱི་ཡོད། ཝི་ར་ཅུ་རི་མི་རྒྱུད་ཅན་གྱི་གདོད་མའི་མི་རིགས་ཡིན་པའི་ཁྲིམས་རྩོད་པ Teela Reid ལགས་ཀྱིས་གདོད་མའི་མི་རིགས་རྣམས་ལ NAIDOC གཟའ་འཁོར་ངེས་པར་དུ་སྲུང་བརྩི་གནང་དགོས་པ་དང། མི་སྒེར་སོ་སོའི་བསམ་ཚུལ་རྣམས་ཐེ་ཚོམ་མེད་པར་ཤོད་ཐུབ་པ་དགོས་ཞེས་ཁོང་མོས་གསུངས་དོན། NAIDOC is such a NAIDOC གཟའ་འཁོར་དེ་ནི་གདོད་མའི་མི་རྒྱུད་གཞོན་པ་རྣམས་ལ་རང་ཉིད་ཀྱི་མེས་པོ་རྣམས་ཀྱིས་མྱོང་བའི་ལོ་རྒྱུས་དང། རང་ཉིད་ཀྱི་སྤྱི་ཚོགས་ཀྱི་ལོ་རྒྱུས་སོགས་ཤེས་རྟོགས་གནང་རྒྱུའི་གོ་སྐབས་བཟང་པོ་ཞིག་ཡིན་པར་མ་ཟད། ད་ཆ་ཁོང་ཚོར་དཀའ་ངལ་དང་འགོག་རྐྱེན་འཕྲད་པ་རྣམས་ལ་བསམ་ཤེས་གནང་བའི་ཐོག་རང་ཉིད་གཞོན་པ་ཡིན་ཀྱང། གནད་དོན་གང་ཅིའི་ཐད་སོ་སོར་ཡོད་པའི་བསམ་ཚུལ་རྣམས་གདེང་སྤོབས་ངང་སྤེལ་ཐུབ་པར་འབད་བརྩོན་གནང་རྒྱུ་གལ་ཆེན་པོ་ཡིན། དེ་ཡང་གཟའ་འཁོར་དེའི་ནང་ལས་རིམ་གལ་ཆེ་ཤོས་ཤིག་ནི་རྒྱལ་ཡོངས NAIDOC ལེགས་སྐྱེས་གཟེངས་རྟགས་ཀྱི་མཛད་སྒོ་དེ་ཡིན། གཟེངས་རྟགས་དེའི་བརྒྱུད་གདོད་མའི་མི་རིགས་ཀྱི་འཚོ་བ་དང་སྤྱི་ཚོགས་འཕེལ་རྒྱས་དེ་བཞིན་གདོད་མའི་མི་རིགས་ཀྱི་གནད་དོན་དུ་ཞབས་ཞུའི་ལས་ཀ་གནང་མཁན་གཟེངས་སུ་ཐོན་པ་རྣམས་ལ་གསོལ་རས་ཕུལ་གནང་གི་ཡོད་འདུག

མ་ཟད་ལས་རིམ་དེ་ནི་ཨོ་སྟྲེ་ལི་ཡའི་ཕྱོགས་ཡོངས་སུ་ཡོད་པའི་གདོད་མའི་མི་རྒྱུད་འདྲ་མིན་རྣམས་ཕན་ཚུན་འབྲེལ་བ་ཡོང་རྒྱུ་དང་གཅིག་སྒྲིལ་བྱེད་ཐུབ་པའི་དུས་ཤིག་ཡིན། དེ་བཞིན་གདོད་མ་མ་ཡིན་པའི་མི་རིགས་རྣམས་ལ་མཚོན་ན་ཡང NAIDOC གཟའ་འཁོར་སྐབས་མཛད་རིམ་ཁག་ནང་མཉམ་ཞུགས་གནང་ཐུབ་པ་ཡིན་ན་རང་ཉིད་ཀྱི་མཐོང་རྒྱ་ཐོས་རྒྱར་དགེ་ཕན་ཆེན་པོ་ཡོད་པ་གསལ་པོ་རེད། Healing Foundation། ཞེས་པའི་དགེ་རྩ་བརྒྱུད་ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་རྣམས་ལ་སེམས་ངལ་ལས་དྲག་སྐྱེད་ཡོང་ཆེད་རོགས་སྐྱོར་དང་ལམ་སྟོན་གནང་གི་ཡོད། དེ་ཡང་དགེ་རྩ་ཚོགས་པ་དེས་ད་བར་ལོ་བཅུའི་ནང་གདོད་མའི་མི་སྟོང་ཕྲག་བཞི་བཅུ་ཞེ་ལྔ་ཙམ་ལ་རོགས་སྐྱོར་གནང་ཡོད་ལ། མི་དེ་དག་ལས་མི་གྲངས་བདུན་སྟོང་ཙམ Stolen Generation སྟེ། རྐུ་འཁྱེར་བྱས་པའི་གདོད་མའི་མི་རྒྱུད་ཆགས་ཡོད་འདུག། Richard Weston ལགས་ཀྱིས་གདོད་མའི་མི་རིགས་རྣམས་ཀྱི་མངོན་འདོད་ལྟར་འདི་ལོའི་བརྗོད་གཞི་གཙོ་བོ་དྲང་བདེན་གྱི་ལོ་རྒྱུས་ཤོད་རྒྱུར་དམིགས་ཡོད་པ་དང་དེ་བཞིན་བརྒྱུད་རིམ་དེར་བརྟེན་མི་རིགས་དཀར་པོས་ལོ་རྒྱུས་ནང་ཨོས་ཏྲེ་ལི་ཡའི་གདོད་མའི་མི་རིགས་ལ་ལྟ་ཚུལ་གང་བཅངས་ཡོད་པ་དེ་ཇི་མ་ཇི་བཞིན་ཤེས་དགོས་ངེས་རེད་ཅེས་ཡང་ཁོང་གིས་གསུངས་དོན། It's not about blame དེ་ཡང་ང་ཚོས་ཕན་ཚུན་ཡར་ལ་གཡོ་རེ་དང་ཉེས་འཛུགས་བྱས་ནས་ཁ་སྐྱེངས་པོ་བཟོ་རྒྱུའི་དམིགས་ཡུལ་མ་རེད། ང་ཚོས་ལོ་རྒྱུས་ངོ་མ་ཤེས་པའི་ཐོག་ད་ལྟའི་གནས་སྟངས་ལ་འགྱུར་བ་གཏོང་ནས་མ་འོངས་པར་ཡར་རྒྱས་གཏོང་ཐབས་བྱེད་རྒྱུ་དེ་རེད། འདས་པའི་ལོ་རྒྱུས་ནང་གང་བྱུང་ཟིན་པ་དེར་འགྱུར་བ་གཏོང་མི་ཐུབ་པ་གསལ་པོ་རེད། དེར་བརྟེན་ང་ཚོས་འདས་པའི་ལོ་རྒྱུས་ལ་བརྟེན་ད་ཆ་དཀའ་ངལ་གང་འཕྲད་པ་ལ་གདོང་ལེན་བྱེད་དགོས། ཕྱོགས་གཞན་ཞིག་ནས་བལྟ་ན་དྲང་བདེན་གྱི་ལོ་རྒྱུས་བཤད་ན་གདོད་མའི་མི་རིགས་རྣམས་ལ་ད་ལྟ་གནས་སྐབས་འཕྲད་བཞིན་པའི་དཀའ་ངལ་གྱི་རྒྱུ་མཚན་དང་གནས་ལུགས་ཡང་དག་པ་ཤེས་རྟོགས་ཡོང་ངེས་རེད། འདི་ལོར SBS རྒྱང་སྲིང་ཁང་གིས NAIDOC ཚོགས་ཆུང་དང་མཉམ་ལས་གནང་ནས་སློབ་ཆུང་དང་སློབ་འབྲིང་གི་དགེ་རྒན་ཚོར་འཛིན་གྲྭའི་ནང་གདོད་མའི་མི་རིགས་སྐོར་ཤེས་ཡོན་སྤྲོད་པར་མཐུན་རྐྱེན་སྦྱར་ཡོད་འདུག།